ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བརྒྱད་པའི་ཚེས་གསུམ་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་སྤྱི་ཚོགས་ལ་ཕན་རླབས་སྒྲུབ་མཁན་གྱི་གཞོན་སྐྱེས་འགོ་ཁྲིད་ཀྱི་འདུ་འཛོམས་ཤིག་བྷི་ཇི་ནའི་གཙུག་ལག་སློབ་གཉེར་ཁང་ནང་བསྐོང་ཚོགས་གནང་གི་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། འཛམ་གླིང་གི་རྒྱལ་ཁབ་ཁག་ནང་རྒྱ་ནག་གཞུང་གིས་དཔལ་འབྱོར་གྱི་སྟོབས་ཤུགས་བརྒྱུད་ནས་རྒྱ་ནག་གཅིག་གི་སྲིད་ཇུས་ལག་བསྟར་བྱེད་མུས་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ V-TAG ཞེས་དྭང་བླངས་བོད་དོན་ཞུ་གཏུགས་ལས་འགུལ་གྱི་བྱུང་བ་དང་དེའི་དམིགས་ཡུལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལས་འགུལ་འདི་འགོ་བཙུགས་པ་ནས་ད་བར་ཕྱི་སྡོད་བོད་རིགས་གཞོན་སྐྱེས་ཚོ་དོ་སྣང་བྱེད་ཕྱོགས་དང་དང་བླངས་ལས་འགུལ་འདིའི་ནང་ཚོགས་མི་ཇི་ཙམ་ཡོད་མེད་སོགས་ཀྱི་སྐོར། བཅར་འདྲི་ཞུ་བའི་ལེའུ་དང་པོ་འདི་གསན་རྒྱུ། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཅེས་པའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་དང་ནིའུ་ཡོག་དང་ནིའུ་ཇེར་སིའི་བོད་རིགས་སྨན་ཞབས་ཚོགས་པ། ཟུང་འབྲེལ་གནང་སྟེ་རྒྱ་གར་ལྷོ་ཕྱོགས་གཞིས་ཆགས་ཁག་ལྔའི་ནང་སྨན་ཁང་གི་འབྲེལ་ཡོད་ལས་བྱེད་ཚོར་ནད་གཞི་ངོས་འཛིན་དང་ཛ་དྲག་སྨན་བཅོས་བྱེད་ཕྱོགས་སོགས་དུས་ཡུན་ཟླ་བ་གཅིག་གི་སྦྱོང་བརྡར་ལེགས་གྲུབ་བྱུང་བའི་སྐོར། ཐེངས་འདིའི་སྦྱོང་བརྡར་གནང་མཁན་གྱི་ནིའུ་ཡོག་དང་ནིའུ་ཇེར་སིའི་བོད་རིགས་སྨན་ཞབས་ཚོགས་པའི་འཐུས་མི་སྨན་ཞབས་པ་དངོས་གྲུབ་ཕུན་ཚོགས་ལགས་སུ་བཅར་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། འཛམ་གླིང་གི་རྒྱལ་ཁབ་ཁག་ནང་རྒྱ་ནག་གཞུང་གིས་དཔལ་འབྱོར་གྱི་སྟོབས་ཤུགས་བརྒྱུད་ནས་རྒྱ་ནག་གཅིག་གི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་ཞེས་གསུངས་པའི་སྐོར། བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་བརྒྱད་པའི་ཚེས་གཅིག་ནས་ཚེས་གཉིས་བར་ཉིན་གྲངས་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་བ་མེད་པའི་ཐབས་ལམ་གྱི་གདམ་གའི་ཐེབས་རྩ་ཁང Foundation for Non-Violent Alternative གྱི་གོ་སྒྲིག་འོག་རྒྱལ་ས་ལྡི་ལིར་རྒྱལ་ཁབ་ཕྱི་ནང་གི་མཁས་པ་དང་ཉམས་ཞིབ་པ་གཙུག་ལག་སློབ་ཆེན་འདྲ་མིན་གྱི་སློབ་དཔོན་གཞུང་ཚབ་ཟུར་པ་སོགས་ལྷན་ཞུགས་ཀྱིས Weaponization of the One China Policy རྒྱ་ནག་གཅིག་གི་སྲིད་ཇུས་ཟེར་བའི་ཤུགས་རྐྱེན་དང་དེ་ཡིས་རྒྱལ་ཁབ་གཞན་ལ་གནོད་ཤུགས་སྤྲོད་ཕྱོགས་སོགས་དང་འབྲེལ་བའི་མཁས་པའི་བགྲོ་གླེང་ཞིག་བསྐོང་ཚོགས་གནང་ཞིང། བགྲོ་གླེང་གི་ཉིན་གཉིས་པར་ལྡི་ལིར་ཆགས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང། Center for China Analysis and Strategy། གི་ཉམས་ཞིབ་པ་སྐུ་ཞབས་ཨ་བྷེ་ཤེག་དར་བྷེ་ལགས་ཀྱིས། རྒྱ་ནག་གཞུང་གིས་ཨ་སྒོར་གྱི་ཐབས་ཇུས་བརྒྱུད་ནས་ཨ་ཧྥེ་རི་ཁའི་ནང་རྒྱ་ནག་གཅིག་གི་སྲིད་ཇུས་ལག་བསྟར་བྱེད་ཕྱོགས་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་བའི་སྐབས། Only one African countries། རྒྱ་ནག་དང་ཨ་ཧྥེ་རི་ཁའི་བར་གྱི་ཕྱི་འབྲེལ་གླེང་བའི་སྐབས་རྒྱ་ནག་གཅིག་གི་སྲིད་ཇུས་ནི་ད་དུང་ཆུང་ཙག་ཅིག་ལ་ངོས་འཛིན་བྱེད་མུས་ཡིན། གཞི་རྩའི་ཨ་ཧྥེ་རི་ཁའི་གླིང་ཆེན་ནང་ཁྱོན་རྒྱལ་ཁབ་ལྔ་བཅུ་ང་བཞི་ཡོད་པ་ལས་ཨེ་སི་ཝཱཏ་ནི་ཞེས་པའི་རྒྱལ་ཁབ་དེ་ཡིས་ཐའེ་ཝན་དང་མུ་མཐུད་ཕྱི་འབྲེལ་བྱེད་ཀྱི་ཡོད། དེ་མིན་ཨ་ཧྥེ་རི་ཁའི་རྒྱལ་ཁབ་ལྔ་བཅུ་ང་གསུམ་གྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་ངོས་འཛིན་བྱེད་མུས་ཡིན། དེ་སྔོན་ཐའེ་ཝན་དང་འབྲེལ་བ་ཡོད་པའི་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་ནང་རྒྱ་ནག་གཞུང་གིས་ཨ་སྒོར་གྱི་ཐབས་ཇུས་དང། རོགས་སྐྱོར་སོགས་ཀྱི་མིང་ཐོག་ནས་ཤུགས་རྐྱེན་ཆེན་པོ་སྤྲད་ཡོད། དཔེར་ན་རྒྱ་ནག་གི་དཔལ་འབྱོར་གྱི་ཤུགས་རྐྱེན་ལ་བརྟེན་ནས་ལི་བྷི་རི་ཡ་དང། ལེ་སོ་ཐོ། དེ་བཞིན་ཆཌ་རྒྱལ་ཁབ་སོགས་ཀྱིས་ཐའེ་ཝན་དང་འབྲེལ་མཚམས་འཇོག་དགོས་པའི་གནས་ཚུལ་ཡང་ཐོན་ཡོད། མདོར་ན་རྒྱ་ནག་གི་དཔལ་འབྱོར་གྱི་སྟོབས་ཤུགས་བརྒྱུད་ཨ་ཧྥེ་རི་ཁའི་རྒྱལ་ཁབ་ནང་ཐའེ་ཝན་གྱི་གནད་དོན་དང་རྒྱ་ནག་གཅིག་གི་སྲིད་ཇུས་དེ་བཞིན་རྒྱ་ནག་དམར་ཤོག་གི་ལྟ་སྤྱོད་དང་མཐུན་པའི་དམིགས་ཡུལ་ཁག་སྒྲུབ་མུས་ཡིན་པ་གསུངས་གནང་སོང། ར་ཤི་ཡ་དང་རྒྱ་ནག་གཉིས་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཚོགས་ཀྱི་ཚོགས་མི་ཡང་ཡིན་པའི་ཁར་དམག་གི་སྟོབས་ཤུགས་ལྡན་པའི་མཐུན་ཕྱོགས་རྒྱལ་ཁབ་གཉིས་ཡིན་ཞིང་དམག་དོན་དང་དཔལ་འབྱོར་ཐོག་རྒྱལ་ཁབ་གཉིས་དབར་དམིགས་བསལ་འབྲེལ་བ་ཡོད་པ་མ་ཟད་ད་ལྟའི་ར་ཤི་ཡ་དང་ཡུཀ་རེན་གཉིས་ཀྱི་དམག་འཁྲུག་ཁྲོད་རྒྱ་ནག་གིས་ར་ཤི་ཡ་ལ་གསང་བའི་སྒོ་ནས་གོ་མཚོན་གྱི་རྒྱབ་སྐྱོར་བྱེད་མུས་ཡིན་པ་གནད་དོན་ཉམས་ཞིབ་པ་ཚོས་ཐེར་འདོན་བྱས་ཡོད། འོན་ཀྱང་ར་ཤི་ཡ་ཡིས་རྒྱ་ནག་གཅིག་གི་སྲིད་བྱུས་ཐོག་ལངས་ཕྱོགས་ཇི་ལྟར་འཛིན་ཡོད་མེད་སྐོར་ཨ་མི་རི་ཀར་རྟེན་གཞི་བྱས་པའི Wesleyan University གཙུག་ལག་སློབ་ཆེན་གྱི་སློབ་དཔོན་སྐུ་ཞབས Peter Rutland ལགས་ཀྱིས་གཏམ་བཤད་གནང་བའི་སྐབས། But Russia has always been a very strong supporter of ར་ཤི་ཡ་ནི་རྟག་ཏུ་རྒྱ་ནག་གཅིག་གི་སྲིད་བྱུས་ལ་རྒྱབ་སྐྱོར་ཤུགས་ཆེར་བྱེད་མཁན་གྲས་ཤིག་ཡིན་པ་མ་ཟད་ཐའེ་ཝན་དང་རྒྱ་ནག་ཁ་བྲལ་གཏོང་མཁན་ཚོར་དགག་པ་རྒྱབ་མཁན་ཞིག་ཀྱང་ཡིན་པ་དང། ལྷག་དོན་དུ་ཨ་རི་ཡིས་ཐའེ་ཝན་ལ་གོ་མཚོན་གྱི་རྒྱབ་སྐྱོར་བྱས་པར་ར་ཤི་ཡ་ཡིས་དགག་པ་རྒྱག་གི་ཡོད། ད་དུང་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ཨ་མི་རི་ཀའི་དམག་དོན་ལས་འགུལ་ལ་ཡང་དགག་པ་རྒྱག་མུས་ཡིན་ཞེས་བརྗོད་འདུག་ཡང་དེ་དང་ཕྱོགས་མཚུངས་བལ་ཡུལ་ནི་རྒྱ་གར་དང་ས་འབྲེལ་ཆགས་པའི་དམངས་གཙོའི་རྒྱལ་ཁབ་ཅིག་ཡིན་ནའང་རྒྱ་ནག་དང་ལྷན་དུ་མཐུན་ཕྱོགས་རྒྱལ་ཁབ་ལྟ་བུ་ཞིག་གི་ངོ་བོའི་ཐོག་ནས་གནས་ཡོད་པ་མ་ཟད་རྒྱ་ནག་གི་གནོན་ཤུགས་ཀྱི་རྐྱེན་གྱིས་བལ་ཡུལ་གཞུང་གིས་ཁུལ་དེར་གནས་སྡོད་བཙན་བྱོལ་བོད་མི་ཚོའི་ཆབ་སྲིད་ཀྱི་རང་དབང་ཐོག་དམ་དྲག་བྱེད་མུས་ཡིན་ཞིང།

རྒྱབ་སྐྱོར་བྱེད་མཁན་གྲས་ཤིག་ཡིན། དེ་ཡང་བལ་ཡུལ་ནང་བཙན་བྱོལ་བོད་མི་ཚོའི་རང་བཙན་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་འགོག་ཆེད་རྒྱ་ནག་གཞུང་གིས་ཆེད་དུ་བལ་ཡུལ་དུ་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཆེད་གཏོང་གིས་ལས་འགུལ་དེ་དག་མཚམས་འཇོག་དགོས་པའི་སྐུལ་མ་བྱས་ཡོད་པ་མ་ཟད་བལ་ཡུལ་གཞུང་གིས་རྒྱ་ནག་གཅིག་གི་སྲིད་བྱུས་བརྩི་སྲུང་གིས་མ་འོངས་པར་བལ་ཡུལ་ནང་དུ་རྒྱ་ནག་དང་ཁ་བྲལ་གྱི་ལས་འགུལ་སྤེལ་མཚམས་འཇོག་དགོས་པའི་ཁས་ལེན་དགོས་པའི་སྐུལ་མ་ཡང་བྱས་ཡོད་ཅེས་དང། རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་བོད་དང་བལ་ཡུལ་གཉིས་དབར་ཚོང་དོན་ཐོག་དམིགས་བསལ་འབྲེལ་བ་ཡོད་པ་དེ་ཡང་མེད་པ་ཆགས་ཡོད་པ་མ་ཟད་ཕྱོགས་གཉིས་དབར་གྱི་ཞི་བདེ་རང་བཞིན་གྱི་ས་མཚམས་དང་རང་དབང་གི་སྒོ་ནས་འགྲོ་བསྐྱོད་སོགས་ཀྱི་གནས་སྟངས་ལ་ཡང་འགྱུར་བ་ཆེན་པོ་ཕྱིན་ཡོད་པ་མ་ཟད་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་མགོ་སྟོད་དུ་རྒྱ་ནག་གཞུང་གིས་ས་མཚམས་དང་འབྲེལ་བའི་ཁྲིམས་ཡིག་གསར་པ་ཞིག་གཏན་འབེབས་གནང་བ་ནས་བཟུང་ས་མཚམས་ཐད་སྔར་ལྷག་དམ་དྲག་ཇེ་ཆེར་ཕྱིན་ཡོད་ཅེས་གསུངས་གནང་སོང། མདོར་ན་རྒྱ་ནག་གཞུང་གིས་རྒྱ་ནག་གཅིག་གི་སྲིད་བྱུས་དང་རྩ་འཛིན་ཞེས་པའི་ཐབས་བྱུས་དེ་ཐོག་མར་ཐའེ་ཝན་གྱི་གནད་དོན་དང་འབྲེལ་ནས་ལག་བསྟར་བྱས་པ་ནས་བཟུང་རིམ་པས་བོད་དང་ས་མཚམས། ཧོང་ཀོང། ལྷོ་རྒྱ་ནག་རྒྱ་མཚོ་སོགས་ཀྱི་གནད་དོན་ཐོག་ལ། ལག་བསྟར་བྱས་ཡོད་པ་མ་ཟད་གོང་ཞུས་གནད་དོན་དེ་དག་སྐོར་ཐེ་ཇུས་བྱེད་མཁན་ཕྱིའི་རྒྱལ་ཁབ་ཚོར་རྒྱ་ནག་གཞུང་གིས་རྒྱ་ནག་གཅིག་གི་སྲིད་ཇུས་ལ་རྡོག་རོལ་གཏོང་མི་ནུས་ཞེས་དྲན་སྐུལ་ཚུལ་དུ་ཡ་ལན་ཡང་སློག་སྲོལ་ཡོད་པ་རེད། དཔེར་ན། དེ་སྔོན་ཉིས་སྟོང་ཉི་ཤུ་ལོར་ཐའེ་ཝན་གྱི་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བའི་སྐབས་དང་བསྟུན་ནས་རྒྱ་ནག་གཞུང་གིས་རྒྱ་གར་གྱི་གསར་འགོད་པ་ཚོར་ལམ་སྟོན་ཡི་གེ་ཟེར་བ་ཞིག་བཏང་སྟེ་རྒྱ་ནག་གཅིག་གི་སྲིད་བྱུས་ལ་ངོས་འཛིན་ཡག་པོ་བྱས་ཏེ་ཐའེ་ཝན་སྐོར་གྱི་གནས་ཚུལ་འདོན་སྤེལ་མི་ཆོག་ཅེས་ཉེན་བརྡ་རང་བཞིན་གྱི་ཡི་གེ་བཏང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་སྤྱི་ཚོགས་ལ་ཕན་རླབས་སྒྲུབ་མཁན་གྱི་གཞོན་སྐྱེས་འགོ་ཁྲིད་ཀྱི་འདུ་འཛོམས་ཤིག་བིར་ཇི་ནི་ཡའི་གཙུག་ལག་སློབ་གཉེར་ཁང་ནང་སྐོང་ཚོགས་གནང་གི་འདུག་དེ་ཡང Dalai Lama Fellows Contemplative Leadership Assembly། ཞེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་གོ་ལའི་ཁྱོན་ཡོངས་ནས་སྤྱི་ཚོགས་ལ་ཕན་པའི་ཞབས་འདེགས་སྒྲུབ་མཁན་གྱི་གཞོན་སྐྱེས་མགོ་ཁྲིད་ཚོའི་འདུ་འཛོམས་ཤིག་འདས་པའི་གཟའ་མཇུག་ནས་བཟུང་ཨ་མི་རི་ཀའི་ཝི་ཇི་ནི་ཡ་མངའ་སྡེའི UVA གཙུག་ལག་སློབ་གཉེར་ཁང་ནང་སྐོང་ཚོགས་གནང་པ་དང་རྒྱལ་ཁབ་ཉི་ཤུ་ཙམ་ནས་གཞོན་སྐྱེས་མགོ་ཁྲིད་དྲུག་ཅུ་མཉམ་ཞུགས་གནང་ཡོད་འདུག་དཀའ་ངལ་འོག་ཏུ། མྱངས་མྱོང་བའི་ཡུལ་ལུང་འདྲ་མིན་གྱི་གཞོན་སྐྱེས་འགོ་ཁྲིད་ཀྱི་ཚོགས་འདུ་གོ་སྒྲིག་ཞུ་མཁན་གཙུག་ལག་ཁང་གི་བདེ་དོན་ཚན་རིག་སྡེ་ཚན་གྱི་འགན་འཁུར་བ་ཨ་ནིལ་ཆི་མ་ཡིས། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་འདི་ལྟ་བུའི་ལས་གཞི་བརྒྱུད་ནས་ཕྱི་དངོས་པོ་དང་ནང་བསམ་བློ་ཟུང་འབྲེལ་དུ་སྦྲེལ་བའི་ཐོག་ནས་སྤྱི་ཚོགས་ལ་ཕན་རླབས་གྲུབ་ཐུབ་པའི་ཐུགས་རེ་གནང་ཡོད་རེད་ཅེས་གསུངས་འདུག་དེ་དང་ཕྱོགས་མཚུངས་ཚོགས་འདུ་གོ་སྒྲིག་ཞུ་མཁན་གཞན་སྐུ་ཞབས DeMauro ཡིས ྋགོང་ས་མཆོག་གིས་ཨ་ཧྥེ་རི་ཀའི་གླིང་ཕྲན་ཁག་དང་དཀྱིལ་ཤར་ཡུལ་གྲུ་སོགས་དཀའ་ངལ་ཡོད་སའི་རྒྱལ་ཁབ་ཁག་གི་གཞོན་སྐྱེས་ཚོར་འདི་ལྟ་བུའི་གོ་སྐབས་ཐོབ་དཀའ་བར་གཟིགས་ཏེ་ཡུལ་གྲུ་དེ་དག་གི་གཞོན་སྐྱེས་ཚོར་ཡང་གོ་སྐབས་གནང་རྒྱུའི་དགོངས་པ་ཆེ་བཞེས་གནང་བ་ཞིག་རེད་ཅེས་འགྲེལ་བརྗོད་གནང་འདུག། ད་རེས་འདུ་འཛོམས་འདིའི་ནང་འདས་ལོའི་ལས་གཞི་དང་འདི་ལོའི་ལས་གཞིའི་ཐོག་གྲོས་བསྡུར་གནང་བཞིན་ཡོད་པ་དང་འདུ་འཛོམས་དེའི་ཐོག་མཉམ་ཞུགས་གནང་མཁན་ཁོངས་སུ་སྤྱི་ཚོགས་ནང་དཀའ་རྙོག་འོག་ནས་འཚར་ལོངས་བྱུང་བའི་གཞོན་སྐྱེས་དང། ལས་མེད་ན་གཞོན་ཡང་ན་རྒྱལ་ཁབ་གཞན་དུ་གཞིས་སྤོས་བྱེད་པའི་བརྒྱུད་རིམ་ཁྲོད་དཀའ་ངལ་འཕྲད་པའི་རིགས་སོགས་སྤྱི་ཚོགས་ནང་དཀའ་ངལ་དུ་མར་གདོང་ལེན་བྱེད་མྱོང་མཁན་དུ་ཚུད་ཡོད་ཅིང་ལས་རིམ་འདིའི་བརྒྱུད་གཞོན་སྐྱེས་མི་རབས་ཁྲོད་ལུས་སེམས་གཉིས་ཀའི་ཐོག་ནས་ཟབ་སྦྱོང་དང་ཡང་སློབ་གསོ་རིགས་སྤྲོད་མཁན་གྱི་སྤྱི་ཚོགས་ཞབས་ཞུ་བའི་གཞོན་སྐྱེས་རིགས་ལ་གོ་སྐབས་སྤྲད་གནང་བ་ཞིག་ཡིན་འདུག་ལ། ད་རེས་འདུ་འཛོམས་འདིའི་སྐབས་ཚོགས་ཞུགས་པ་ཚོས་རང་གི་འགྲོ་སོང་རྩ་བ་ནས་གཏོང་མི་དགོས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་ནས་སློབ་ཡོན་ལས་གཞི་འགྲོ་གྲོན་ནར་གཏོང་གནང་གི་ཡོད་པ་རེད། ྋགོང་ས་ཏཱ་ལའི་བླ་མའི་སློབ་ཡོན་ལས་གཞི་འདི་ཕྱི་ལོ་ཉིས་སྟོང་བཅུ་ནས་དབུ་འཛུགས་གནང་སྟེ་འཛམ་གླིང་ནང་རྒྱལ་ཁབ་འདྲ་མིན་དང་མི་རིགས་སྣ་ཚོགས་ཀྱི་སློབ་ཕྲུག་ལ་སློབ་ཡོན་འདི་གནང་བཞིན་ཡོད་པ་རེད། གསར་འགྱུར་གཞན་ཞིག་ལ་ཨ་རིའི་ངོས་ནས་རྒྱ་ནག་གིས་སོ་ཉུལ་གདོང་ལེན་གྱི་ཁྲིམས་གཞི་གསར་པའི་གོ་དོན་ལག་བསྟར་བྱེད་ཕྱོགས་ཐོག་ཐུགས་འཚབ་དང་ཐུགས་སྣང་གནང་བཞིན་ཡོད་པའི་སྐོར་གསུངས་འདུག་ཕྱི་ཟླ་བརྒྱད་པའི་ཚེས་གཉིས་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མེ་ཐུ་མི་ལེར་མཆོག་གིས་རྒྱུན་གཏན་འཆར་ཅན་གསར་འགོད་ལྷན་ཚོགས་ཐོག་གསར་འགོད་པ་ཞིག་གིས། རྒྱ་ནག་གཞུང་ནས་ཉེ་ཆར་སོ་ཉུལ་ལ་གདོང་ལེན་གྱི་ཁྲིམས་གཞི་གསར་པ་ཞིག་བཏོན་ཡོད་པ་དེའི་འོག་ནས་ཨ་རིའི་མི་སེར་རྒྱ་ནག་ནང་ཚོང་ལས་གཉེར་མཁན་སོགས་ལ་ཉེན་ཁ་དང་སྲུང་སྐྱོབ་ཀྱི་གནད་དོན་ཐད་བཀའ་འདྲི་ཞུས་པའི་སྐབས་མགྲིན་ཚབ་པ་མི་ལེར་མཆོག་གིས། གནད་དོན་འདིའི་ཐད་ང་ཚོར་བློ་འཚབ་ཡོད་ལ། ཁྲིམས་གཞི་གསར་པ་དེའི་འོག་རྒྱ་མིའི་མི་སེར་གཅིག་གིས་གཞན་ལ་ཕན་ཚུན་སོ་ལྟ་བྱེད་དགོས་ཆགས་རྒྱུ་ཡིན་པ་ནི་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་རེད། ང་ཚོས་ད་ལྟའི་ཆར་ཁྲིམས་གཞི་འདི་བཞིན་ལག་བསྟར་ག་འདྲ་བྱེད་ཀྱི་ཡོད་མེད་ལྟ་ཞིབ་བྱེད་བཞིན་ཡོད་ཅེས་གསུངས་འདུག་ཡང་ཁོང་གིས་མུ་མཐུད་ནས་གནད་དོན་འདིའི་ཐད་བློ་འཚབ་ཡོད་པའི་ཐོག་ནས་ང་ཚོས་ཨ་མི་རི་ཀའི་མི་སེར་ཚོ་རྒྱ་ནག་ལ་བསྐྱོད་པའི་སྐབས་གཟབ་གཟབ་བྱེད་དགོས་པའི་ལམ་སྟོན་ཡང་བྱེད་ཀྱི་ཡོད་ལ་གང་བྱུང་འཛིན་བཟུང་བྱེད་པའི་ངེས་པ་ཡོད་པ་མ་རེད་ཅེས་གསུངས་ཏེ་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཚོ་དང་མཉམ་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་ཉེ་ཆར་མཇལ་འཕྲད་གནང་བའི་སྐབས་སུ་གནད་དོན་འདིའི་ཐད་བཀའ་མོལ་གནང་ཡོད་པ་ཡང་གསུངས་འདུག་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བདུན་པའི་ཚེས་གཅིག་ནས་བཟུང་སོ་ཉུལ་ལ་གདོང་ལེན་ཞེས་པའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་གསལ་བསྒྲགས་བྱས་པའི་ནང། རྒྱལ་ཁབ་བདེ་འཇགས་དང་བརྟན་ལྷིང་ལ་ཉེན་ཁ་བཟོ་མཁན་གྱི་དོགས་གཞི་ཡོད་པའི་གནས་ཚུལ་རིགས་མཐོང་ཚེ་མང་ཚོགས་ནས་འབྲེལ་ཡོད་ལ་སྙན་སེང་ཞུ་དགོས་པ་དང་གནས་ཚུལ་གྱི་གལ་གནད་རིམ་པ་ལ་གཞིགས་པའི་བྱ་དགའ་སྤྲོད་རྒྱུ་ཡིན་ལུགས་སོགས་བཀོད་དེ་སྤྱི་ཚོགས་ནང་ཕན་ཚུན་དོགས་གཞི་དང་སོ་ལྟ་བྱེད་བཅུག་རྒྱུའི་རྣམ་པ་ཞིག་ཏུ་འགྱུར་བཞིན་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སིམ་ལ་ས་གནས་འགོ་འཛིན་གྱིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང་མཆོག་ལ་བོད་ཀྱི་གསོ་རིག་སྨན་པའི་འཕྲོད་བསྟེན་ཞབས་ཞུ་གྲུབ་པ་དང་ཆབས་ཅིག་མངའ་ཁུལ་དེའི་ཁྱབ་ཁོངས་སུ་བོད་མིའི་ས་ཆའི་དཀའ་རྙོག་ཡོད་པ་ཁག་གི་སྐོར་སྙན་སེང་ཞུས་འདུག་དེ་ཡང་ཕྱི་ཟླ་བརྒྱད་པའི་ཚེས་གསུམ་ཉིན་སིམ་ལར་ཡོད་པའི་སྨན་རྩིས་ཁང་གི་ཨེམ་ཆི་བྱམས་པ་དབང་མོ་ལགས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང་ཤིབ་པྲ་ཏཱབ་ཤུག་ལ་མཆོག་གིས་སྐུའི་འཕྲོད་བཞེས་བརྟག་དཔྱད་ཞུ་བར་བཅར་བའི་དུས་ཚོད་དང་བསྟུན་སིམ་ལ་ས་གནས་འགོ་འཛིན་ཚེ་དབང་ཕུན་ཚོགས་ལགས་མཉམ་བཅར་གྱིས་སིམ་ལའི་ཁུལ་བོད་མི་ཚོའི་ཁྲོམ་ས་ཆགས་ཡུལ་གྱིས་གཙོས་ས་ཆའི་བོགས་གཏོང་གི་དཀའ་རྙོག་སེལ་ཐབས་སུ་ད་ལྟའི་གནས་བབ་ཁག་སྙན་སེང་ཞུས་པ་དང་སྦྲགས་དཀའ་ངལ་དེ་དག་སེལ་ཐབས་སུ་དགོངས་པ་བཞེས་རོགས་གནང་ཞེས་ཞུས་པའི་སྐབས་མངའ་སྡེའི་སྲིད་སྐྱོང་མཆོག་ནས་ཀྱང་འབྲེལ་ཡོད་ལས་བྱེད་ལ་བཀོད་མངགས་དང་འབྲེལ་དཀའ་ངལ་སོགས་སེལ་ཕྱོགས་ཇི་དགེའི་སྐོར་གཟིགས་ཞིབ་གནང་གི་ཡིན་ཞེས་གསུངས་ཡོད་པ་སིམ་ལའི་ས་གནས་འགོ་འཛིན་ལས་ཁུངས་ཀྱིས་གནས་ཚུལ་སྤེལ་འདུག་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང་མཆོག་ལ་སྨན་རྩིས་ཁང་གི་སྨན་པས་ཕྱི་ཟླ་ལྔ་པའི་ནང་དུ་སྐུའི་འཕྲོད་བཞེས་བརྟག་དཔྱད་ཀྱང་ཞུས་ཡོད་པ་རེད། རྩ་བའི་བཙན་བྱོལ་ནང་བོད་མི་གཞིས་ཆགས་ཁག་མ་གཏོགས་ས་གནས་གཞན་ཁག་ཅིག་ནང་དམིགས་བསལ་འཚོ་བའི་རྟེན་གཞི་སུད་ཚོང་ཡིན་སྟབས་དེ་དག་གི་ཁྲོམ་སའི་ས་ཆའི་དཀའ་ངལ་ཡོད་མེད་ཐོག་སིམ་ལ་ཁུལ་དུ་ཡང་ལོ་ཤས་ནས་བཟུང་དཀའ་ངལ་མུ་མཐུད་འཕྲད་བཞིན་པར་མངའ་སྡེའི་འབྲེལ་ཡོད་ཁག་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་གཙོས་འབྲེལ་ཡོད་ཚང་མས་དཀའ་ངལ་སེལ་ཐབས་སུ་འབོད་སྐུལ་རིམ་པ་ཞུས་ཡོད་པ་རེད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། དམིགས་བསལ་འཆད་ཁྲིད་ཀྱི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ། V-TAG ཞེས་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་བྱུང་བ་དང་དེའི་དམིགས་ཡུལ། ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལས་འགུལ་འདི་འགོ་བཙུགས་ནས་ད་བར་ཕྱི་སྡོད་བོད་རིགས་གཞོན་སྐྱེས་ཚོའི་དོ་སྣང་བྱེད་ཕྱོགས་དང་དྭང་བླངས་ལས་འགུལ་འདིའི་ནང་ཚོགས་མི་ཇི་ཙམ་ཡོད་མེད་སོགས་ཀྱི་སྐོར་བཅར་འདྲི་ཞུས་པའི་ལེའུ་དང་པོ་དེ་སྒྲོལ་མ་ལྷ་མོ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་ནང་ལོགས་ལ་ང་རང་ཚོའི་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ད V-TAG ཞེས་པའི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཐད་ལ་ད་བཀའ་མོལ་གནང་བ་དེ་ལེགས་བཤད་ལགས་གདན་འདྲེན་ཞུས་ཡོད།

ཐོབ་བྱེད་བཅས་དེ་དག་སྲིད་སྐྱོང་གི་གོ་གནས་ཅིག་བཞེས་དུས་ཙམ་པ་ལ་ཁོ་རང་གིས་རྒྱལ་སྤྱིའི་ནང་ལོགས་བོད་པ་གཞོན་སྐྱེས་མང་པོ་ཞེ་ཅིག་ཡོད་པ། སློབ་སྦྱོང་གི་ཚད་གཞི་ཡག་པོ་ཞེ་ཅིག་ཡོད་པ། གང་ཅིའི་ཐོག་ནས་ཡག་པོ་ཡོད་པ། ལུགས་འབྲེལ་གྱི་འཕེལ་རྒྱས་ཀྱི་ཆ་རྐྱེན་ཚང་མ་བ་སྐད་དང་གང་ཅིའི་ཐོག་ནས་ཕུན་སུམ་ཚོགས་པོ་ཡོད་པ། དེ་ཚོ་ང་ཚོས་ཀྱི་བོད་དོན་ཐོག་ལ་ཨ་ནི་ཚུར་ཅིག་བཀུག་ཐབས་བྱས་བྱས་ལོ་བ་བོད་དོན་གྱི་ལས་འགུལ་ཆབ་སྲིད་ཀྱི་ལས་འགུལ་ནང་ལོགས་ལ་བ་དང་དང། ཞུ་གཏུག་གི། བྱེད་ཡག་གི་བརྒྱུད་རིམ་ནང་ལོགས་ལ་འཛུལ་ཐུབ་པ་ཡིན་ན་དཔེ་ཡག་པོ་ཡོང་ས་རེད་འདི་གོ་སྐབས་ཡག་པོ་འདུག་བྱས་བྱས། ལོ་བ། ཨ་འདི་གིས་བོད་ཀྱི་གནས་ཚུལ་དེ་རྒྱལ་སྤྱིའི་སྡིངས་ཆའི་ནང་ལ་སྙོབ་ཐུབ་པ་གི་ཨ་ནི། ཅིག་ལམ་སྲོལ་བཟང་པོ་ཞིག།

བ་གཏན་སྡོད་ཆགས་བྱས་བསྡད་ཡོད་ཙམ་པ་སོ་སོའི་ས་གནས་ཀྱི་ས་གནས་འགོ་ཁྲིད་ཡིན་པ་ནས་ས་གནས་གཞུང་ཡིན་ནའི་རེད་ད་རུ་བ་སོ་སོའི་གི་སྡོད་སའི་གི་ལུང་པའི་གི་འགོ་ཁྲིད་ཚོ་ལ་སོ་སོ་ཕ་གིའི་མི་སེར་ཡིན་པའི་ཐོག་ནས་བོད་ཀྱི་གནད་དོན་ཐོག་ལ་གླེང་སློང་བྱས་ད་དེ་ཚོའི་ཐོག་ལ་གོ་སྐབས་བཟང་པོ་ཞིག་སྔར་ལས་ལྷག་ཅིག་གོ་སྐབས་བཟང་པོ་ཞིག་ད་ལྟ་གནས་གནས་བསྡད་ཡོད་ཙམ་པ་དེ་དེ་གོ་སྐབས་དེ་འཇུས་པའི་ཐོག་ནས་དང་བླངས་གི་གོ་སྐབས

རེད། ད་ང་ཚོར་གོ་སྐབས་དེ་རག་མ་སོང་ཞེས་ཀྱི་གནས་ཚུལ་ཅིག་མང་པོ་ཡོང་བསྡད་ཀྱི་ཡོད་རེད་དེ་ཡོད་ཙམ་པ་ད་ད་དེ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་དེ། ད་རྩ་བའི་གི་སྒྲིག་འཛུགས་དང་ཚན་པ་དང་ཅིག་ཡོད་རུ་བ་ཅིག་གི་རེད Structure དེ་ག་མ་རེད། ད་སོ་སོའི་ས་གནས་ནང་ལོགས་ལ་མི་གཉིས་གསུམ་ཅིག་དང་བླངས་བྱེད་ཀྱི་ཡོད་པ་ཡིན་ན།

འགྲོ་བ་དུས་ཚོད་དང་མཐུན་པའི་ཐོག་ནས། རྒྱལ་སྤྱིའི་ནང་དུ་འགྱུར་བ་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་རྒྱལ་ཁབ་ཕན་ཚུན་བར་ལ་བཟོ་བ་བཟང་ཕྱོགས་འགྱུར་བ་ཆེན་པོ་འགྲོ་གི་ཡོད་རེད་རྒྱལ་ཁབ་ཕན་ཚུན་བར་ལ་ད་དང་རྒྱ་ནག་དང། རྒྱལ་ཁབ་ག་འདྲ་ཅིག་ཡིན་ནའི་ཕར་ཚུར་ཐུན་མོང་གི་འབྲེལ་བ་ཞིག་ད་ལྟ་ཅིག་གནས་བསྡད་ཡོད་ཟེར་བ་འདི་གི་ནང་ལ་སོ་སོའི་ངོས་ནས་བོད་པ་ཡིན་པའི་ཐོག་ནས་ཕར་འགན་ཁྱེར་བྱས་བྱས་སོ་སོའི་འགོ་ཁྲིད་ལ་བོད་ཀྱི་གནད་དོན་འགྲེལ་བཤད་རྒྱབ་ཡ་དང་རྒྱ་ནག་གི་གནད་དོན་འགྲེལ་བཤད་རྒྱབ་ཡ་དང་རུ་བ་འདི་གི་འབྱུང་འགྱུར་གྱི་ཨ་ནི་བོད་ཙམ་མ་ཡིན་པར་རྒྱལ

འདི་བྱེད་དགོས་ཡོད་དུས་ཙམ་པ་ལ་དེ་དེ་སྦྲགས་པའི་ལས་ཀ་ལ་ལྷག་ཅིག་ཡོད་དུས་ཙམ་པ་ལ་དེ་ལ་ཡིག་ཆ་ཙམ་སྤྲད་པས་འགྲིག་གི་ཡོད་མ་རེད། ཨ་བོད་ཀྱི་གནད་དོན་ཐོག་ལ་ཤེས་པ་དགོས་རེད་བོད་ཀྱི་གནད་དོན་ཙམ་མ་ཡིན་པ་རྒྱལ་སྤྱིའི་གི་གནས་སྟངས་དེ་ཚོ་སྒང་ལ་གང་མཚམས་ཅིག་ཤེས་དགོས་དུས་ཙམ་པ་དེ་ལ་ཨ་ནི་ཉམས་གསོ་བྱེད་དགོས་ཡ་དང། དེ་ལ་རུ་བ་ཨ་ནི་མཐུན་རྐྱེན་སྦྱར་དགོས་ཡ་ཞུ་ཞུ་དུས་ཙམ་པ་ལ་དེ་ལམ་སང་འགྲུབ་ཐུབ་པ། ད་སྤྱིར་བཏང་ཁོ་རང་ད་ད་ཆབ་སྲིད་ལས་འགུལ་ཆགས་བསྡད་ཀྱི་ཡོད་རུ་བ་དེ།

ལས་རིམ་ཞིག་རེད། དེ་དེ་བོད་དོན་ཞུ་གཏུག་ལས་འགུལ་ལབ་དུས་ཙམ་པ་ལ་ད་ལྟ་ཡོད་པ་འདི་ཚོ་ལ་རུ་བ་ད་ལྟ་ཡོད་པའི་གི་ཚོགས་པ་དང་སྒྲིག་འཛུགས་ཡོད་པ་འདི་ཚོ་ལ་ད་དེ་རུ་བ་དེ་གཏོར་བཤིག་བཏང་ཡ་དང་དེ་ཚོ་ལ་ཁ་གཏད་བཅག་ཡ་དང་དེ་ཚོ་ལ་རུ་བ་སྤུངས་ད་དེ་རུ་བ་འགྲན་བསྡུར་གྱི་རྣམ་པ་བྱས་དེ་རྩ་བ་ཉིད་ནས་མ་རེད། རུ་བ་དེ་ཡོད་ཙམ་པ་ད་ལྟ་ཡོད་པའི་སྒང་ལ་ལྷག་ཅིག་ཡོང་ཡ། སྔར་ལས་ལྷག་ཅིག་ཡོང་ཡ་གྱི་འབད་བརྩོན་ཞུ་དུས་ཙམ་པ་ལ་གཞོན་སྐྱེས་ཚོ་ལ་དམིགས་བསལ་གྱི་གཞོན་སྐྱེས་ལ་གོ་སྐབས་སྤྲད་བྱས་བྱས།

སྙོབ་ཐུབ་ཡ་ཅིག་དེ་ནས་ཡོང་སྲིད་པ་ཞིག་ཡོད་དུས་ཙམ་པ་དེ་གི་གོ་སྐབས་དེ་འཇུས་པའི་ཐོག་ནས་གཞོན་སྐྱེས་ཚོ་ལ་ཕར། སློབ་གསོ་རྒྱག་དགོས་བྱུང་ནའི་རེད་ཕྱག་དེབ་དང་ཡིག་ཆ་བསྐུར་དགོས་བྱུང་ནའི་རེད་གང་ཅིའི་ཐོག་ནས་ཕར་ཚུར་འབྲེལ་བ་ཞིག་ཞུས་བསྡད་ཡོད་རེད། ལོ་འོང་གི་ལགས། ད་ཁྱེད་རང་གི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་སྒང་ལ་ནང་དོན་དང་ད་དེ་སྙིང་བསྡུས་ཀྱི་འགྲེལ་བཤད་ཡག་པོ་ཞིག་རང་གནང་བྱུང། ད་དེ་ནང་བཞིན་ང་རང་ཚོའི་ལས་རིགས་མང་པོ་ཞིག་དེ་བང་བསྒྲིགས་གནང་ཞིང་ཨ་ནི་ང་རང་ཚོ་ལེ་ཚན་རྗེས་མའི་ནང་ལོགས་ལ་རྒྱག་ཏུ་བྱས་ཡོང།
ལས་རིམ་མུ་མཐུད་ནས་གསན་ཞུ་རོགས་གནང། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་དང་ནིའུ་ཡོག་དང་ནིའུ་ཇེར་སིའི་བོད་རིགས་སྨན་ཞབས་ཚོགས་པ་ཟུང་འབྲེལ་གནང་སྟེ་རྒྱ་གར་ལྷོ་ཕྱོགས་གཞིས་ཆགས་ལྔའི་སྨན་ཁང་གི་འབྲེལ་ཡོད་ལས་བྱེད་ཚོར་ནད་གཞི་ངོས་འཛིན་དང་ཛ་དྲག་སྨན་བཅོས་བྱེད་ཕྱོགས་སོགས་དུས་ཡུན་ཟླ་བ་གཅིག་གི་སྦྱོང་བརྡར་ལེགས་གྲུབ་བྱུང་བའི་སྐོར། ཐེངས་འདིའི་སྦྱོང་བརྡར་གནང་མཁན་ནིའུ་ཡོག་དང་ནིའུ་ཇེར་སིའི་བོད་རིགས་སྨན་ཞབས་ཚོགས་པའི་འཐུས་མི་སྨན་ཞབས་པ་དངོས་གྲུབ་ཕུན་ཚོགས་ལགས་དང་བསྟན་འཛིན་བདེ་སྐྱིད་ལགས་དབར་གླེང་མོལ་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། ད་ལྟ་ཉེ་ཆར་སྤྱི་ཟླ་བདུན་པའི་ཟླ་བ་འདི་འགོ་ཚུགས་ནས་བྱས་ནས་ཟླ་བ་འདིའི་མཇུག་སྒྲིལ་བར། ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་བོད་རིགས་སྨན་ཞབས་ཚོགས་པའི་དང་བླངས་འོག་ལ། ད་ལྟ་རྒྱ་གར་གྱི། གཞིས་ཆགས་ལྷོ་ཕྱོགས་གཞིས་ཆགས་ལྔའི་ནང་གི་ས་གནས་དང་སྨན་ཁང་ནང་ལོགས་ལ་ཕྱག་ལས་གནང་བཞིན་པའི་སྨན་ཞབས་དང་ལས་བྱེད་རེད་ད་ག་ནང་བཞིན་གཅིག་སློབ་ཕྲུག་ཡང་འདི་དང་མཉམ་དུ་གཅིག་མི་མང་ཚོ་ལ་གཅིག་ཛ་དྲག་གི་དོན་རྐྱེན་དེ་འདྲ་བྱུང་བའི་སྐབས་སུ་དཔྱད་ཞིབ་བྱེད་སྟངས་རེད་ད་ག་ནང་བཞིན་སྙིང་ཁྲག་འགག་པ་སོགས་ཡང་གཅིག་གཟའ་གྲིབ་བརྒྱབ་པ་འདི་འདྲའི་སྐབས་སུ་ལམ་སེང་བཅོས་ཐབས་ཀྱི་ཐབས་ཤེས་ག་རེ་ཡོད་མེད་ཐད་ལ་སྦྱོང་བརྡར། ཅིག་དེ་འདྲས་གོ་སྒྲིག་ཞུས་ཤག་ཨ་ད་རིང། ལས་གཞི་འདི་ཆེད་རྒྱ་གར་ལ་ཟླ་བ་གཅིག་ཙམ་ཕེབས་མཁན་ད་ལྟ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ན་སྨན་ཞབས་པའི་ཕྱག་ལས་གནང་བཞིན་པ་དངོས་གྲུབ་ཕུན་ཚོགས་ལགས་རེད་ཨ་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ང་ཚོ་དངོས་གྲུབ་ཕུན་ཚོགས་ལགས་གདན་འདྲེན་ཞུས་བྱས་ད་ལྟ་ཁོ་རང་རྒྱ་གར་རྡ་རམ་ས་ལ་ལ་བཞུགས་འདུག་ཨ་ནི་གཙོ་བོ་ད་རེས་ཀྱི་ལས་གཞི་འདིའི་གི་དམིགས་ཡུལ་དང་ཨ་ནི་ཡང། འདས་པའི་ཟླ་བ་གཅིག་ནང་ལོགས་ལ་སྦྱོང་བརྡར་ལས་གཞི་ནང་ག་རེ་ག་རེ་བསླབས་ཡོད་མེད་དང་དེ་འབྲེལ་གྱི་ཐོག་ལ་གླེང་མོལ་ཞུ་ཡས་ཡིན། ཐོག་མ་དེ་དངོས་གྲུབ་ཕུན་ཚོགས་ལགས་ང་ཚོ་ལེ་ཚན་ནང་ཕེབས་པར་ཐུགས་རྗེ་གནང་ཞུས་པ་དང་ཨ་ནི་ངའི་དྲི་བ་དང་པོ་དེ་ད་ག་རང་ཆགས་བསྡད་ཀྱི་འདུག་ད་ལྟ། ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྨན་ཞབས་ཚོགས་པའི་གི་གོ་སྒྲིག་ཞུས་པ་གཅིག་དང་ད་ག་ནང་བཞིན་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལྷན་ཁང་དང་མཉམ་འབྲེལ་གྱི་ཐོག་ནས་ད་རེས་ལས་གཞི་དེ་འགོ་བཙུགས་པ་ཆགས་ཀྱི་འདུག་ཨ་ནི་ང་ཚོ་གསན་མཁན་རྣམ་པ་ཚོའི་ཆེད་དུ་ཐོག་མ

ང་རང་ཚོ་གི་སེར་ཐབས་མ་བྱེད་པར་བྱེད་ན་ཕྱི་རོལ་ཕྱིའི་མི་གིས་དེ་འདྲའི་ཅིག་ག་ལ་བྱེད་ཐུབ་མ་རེད། གལ་སྲིད་བོད་པ་ཞིག་གིས་བོད་པ་ཅིག་ལབ་ཐུབ་པར་བྱེད་ན་བོད་སྐད་ཐོག་ནས་རྒྱལ་བའི་བར་བྱེད་ན་ཏིས་གོ་ཡག་ག་ཚོད་ད། ཅིག་ཁོ་རང་ཚོ་གི Project Protocol ག་རེ་ཡིན་པར་བྱེད་ནས་ཅིག་ཚགས་ཚུད་པོ་ཡོང་གི་རེ་བ་ཆེན་པོ་འདུག་སེ་ལ་དེ་རིང་ཀོང་བོ་གིས་ཞལ་ཤེས་ཐོབ་གོང་ཁོ་རང་གིས་ཞུ་དགའ་པོ་བྱས་སོང་འདི་དངོས་གནས་ཁོ་རང་སྤེལ་ཡག་པོ་འདུག Project འདི་ཨ་ནི་ཁྱེད་རང་ཚོས་ག་འདྲའི་བྱེད་པར་བྱེད་ན་ཁྱེད་རང་ཚོས་དམ་ཉམས་ཀྱི་འགོ་ཚུགས་ན་ཨ་ནི།

དངོས་གྲུབ་ཕུན་ཚོགས་ལགས་ལྷན་དུ་ཡང། ལས་བྱེད་རེད་ཨེམ་ཆི་རེད་གཅིག་སྨན་ཞབས་པ་གཞན་པ་དེ་འདྲའི་གས་ཕོད་ཡོད་ན། འདི་ག་རེ་ཟེར་ན་ད་ལྟའི་ག་དུས་ཡིན་ན་ད་ཆུ་ལབ་བའི་གི་སོ་སོ་གི་ད་ཆུ་སྡེ་ཚན་གྱི་སྐོར་ད་ང་ཚོ་བོད་ཕྱི་ན nurse འགྲོ་བྱེད་ན nurse ཁོ་རང་སྡེ་ཚན་ཡོད་རེད department ཁོ་རང department ཡོད་རེད་བ་ད་ད་ང་འགྲོ་བྱེད་ན CTICU ནང་ལ་ལས་ཀ་བྱེད་དུས་སྙིང་གི་ད།

སྤྱི་བཏང་ནས་འཛམ་བུ་གླིང་ག་པར་ཡིན་ནའི་ཅིག་མི་ནད་པ་ཅིག་ཆགས་པ་ཡིན་ན། དུས་ཐོག་ལ་ཅིག་དེའི་སྐྱོབ་མ་ཐུབ་པའི་རྐྱེན་གྱིས་ཨ་ནི་མི་ད། གྲོངས་མཁན་མང་པོ་ཅིག་གྲངས་ཀ་ཅིག་སྤྱི་བཏང་ནས་རྒྱལ་ཁབ་སོ་སོ་སོ་སོའི་གི་ད་སྙན་ཐོ་ནང་ཐོན་བསྡད་ཀྱི་འདུག་ཡང་དངོས་གྲུབ་ཕུན་ཚོགས་ལགས་ཀྱིས་དེ་འདྲའི་ཉམས་ཞིབ་དེ་འདྲའི་གནང་ཡོད་པ་ཡིན་ན། ཅིག་རྒྱ་གར་ནང་ལོགས་ད་ད་རེས་རྒྱ་གར་ལ་ཕེབས་ཡོང་དུས་བོད་མི་བཙན་བྱོལ་བོད་མི་སྤྱི་ཚོགས་ད་ཅིག་ཆེན་པོ་ཅིག་རྒྱ་གར་བཞུགས་ཀྱི་ཡོད་དུས། ཅིག་རྒྱ་གར་ནང་ལོགས་ལ་ཡང་དེ་འདྲའི་དུས་ཐོག་ཏུ་དེ་འདྲའི། རོགས་པ་བྱེད་མ་ཐུབ་པའི་རྐྱེན་གྱིས་མི་འདས་གྲོངས་སུ་ཕྱིན་པའི་གི། གྲངས་ཀ་མ་གསུངས་ན་དེ་འདྲའི་ཁྱེད་ང་ཚོ་གསན་མཁན་རྣམ་པ་ཚོར་ཆེད་དུ་གསུང་ཐུབ་ཀྱི་ཡོད་ན།
ད་ངེད་ཅག་གི་ཤེས་ཡོད་པ་དང་ངེད་ཅག་ནང་ལོགས་ལ་དེ་འདྲ་རོགས་བྱེད་ན་ད་གཞིས་ཆགས་ནང་ལོགས་ལ་སོ་སོ་གི་ཧ་གོ་བས་ཀྱི་ཁྱེད་ཀྱི་ཤེས་པ་རེད་ན།

ཐོན་ཡོད་དེ་ད་ལྟ་དངོས་གྲུབ་ཕུན་ཚོགས་ལགས་ཀྱིས་ད་སྒེར་གྱི་མྱོང་ཚོར་མ་གིར། ཁོ་རང་ཚོ་ལ་ད་སྦྱོང་བརྡར་སྤྲད་པའི་སྐབས་སུ། ཚོར་བ་ག་འདྲའི་འདྲ་བོ་ཅིག་སླེབས་སོང་ཅིག་ཁོ་རང་ཚོ་དངོས་ཡོད་ལག་ཡོད་ཀྱིས་ད་ཅིག་སློབ་སྦྱོང་འདི་ཚོ་བྱས་པ་ནང་བཞིན་ཅིག་ཕ་གིར་ལག་བསྟར་བྱེད་ཡས་ཀྱི་གོ་སྐབས་རག་གི་ཡོད་ན། ད་ལྟ་དེ་གི་དྲི་བ་དེ་གོ་མ་བྱུང་ཡང་ད་ང་རང་གིས་ད།

ཏན་ཏན་གྱི་ལྟར་གཅིག་ཁྲག་ཡོད་དེ་ག་གེ་གེ་ཧ་གོ་གི་རེད་ཟེར་ན་ཨ་ནི CT Scan གི་ཧ་གོ་ཡ་ད་དེ་འདྲའི་གི་འཁོར་གྱི་མང་པོ་ཞིག་ཁོ་རང་ཚོས་བཤད་ཤེས་དོན་ཁོ་ཚོའི་གོ་ཚུལ་དུ་བ་ཨོ་ཁེ་དེ་འདྲ་འདི་འདྲ་ཆེ་བོ་དེ་འདྲ་ཞིག་ཨ་ནི་དུས་ཚོད་ཀྱི་སྐལ་མེད་ཀྱི་ཀྱང་ཕན་ཡོད་དེ་ས་ཚང་བཤད་ཨ་ནི་ཉིན་ཐོ་ལ་མིག་ད་དེ་ཚོད་ཀྱི Check བྱེད་ཀྱི Assessment མང་པོ་བྱོ་རེད་ཨ Check བྱེད་ད་དེ་ངོ་ལ་ཆེ་ཚང་ཆེ་བརྟན་པོ་ནན་ཏན་ཅིག་མ་ཤེས་པར་བྱོ་ན་ཨ་ནི་ག་ཉིད་དེ་ཁྲིག་མ་རུ་བ་དཔེར་ན་བཤད་ཤེས་ན།

གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ཡིན་ནའི་རེད་རྒྱ་གར་ནང་ལོགས་ཡིན་ནའི་རེད་འདི་གཅིག་སྨན་པ་དང་སྨན་ཞབས་གཅིག་སྨན་གྱི་སློབ་སྦྱོང་བྱེད་མཁན་ཙམ་མ་ཡིན་པར་སྤྱི་བཏང་ནས་མི་སུ་འདྲ་ཅིག་ཡིན་ནའི་གཅིག་ཛ་དྲག་གི་མི་ཞིག་ད་སྲོག་སྐྱོབ་པའི་གི་ད་ལམ་ཀ་འདི་གལ་སྲིད་ཤེས་པ་ཡིན་ན་ལག་བསྟར་བྱེད་ཐུབ་ཡས་གཅིག་ཆགས་བསྡད་ཀྱི་ཡོད་རེད་ད་ལྟ་དངོས་གྲུབ་ལགས་མ་གིར་ད་ལྷོ་ཕྱོགས་ད་ལྟ་གསུང་གི་ཡོད་དུས་ལྷོ་ཕྱོགས་གི་གཞིས་ཆགས་ནང་ལོགས་ལ་ད་སྨན་ཁང་ནང་ལོགས་ཕྱག་ལས་གནང་མཁན་མ་ཡིན་པའི་སྤྱི་བཏང་ནས་སློབ་ཕྲུག་རེད་ཡང་གཅིག་ལས་བྱེད་དཀྱུས་མ་དེ་ཚོའི་ནང་ལོགས་ལ་འདི་སི་པི་ཨར་གྱི་ལག་ཁྱེར་དང་དངོས་གནས་འདི་སི་པི་ཨར་མི་གཅིག་ལ་གཅིག་ལག་བསྟར་བྱེད་ཐུབ་མཁན་མང་ལོས་ཡོད་ན། ད་ལྟ་ང་ཚོ་གིས་ངོམ་དུ་བརྩི་རྒྱུ་ལྟ་བར་ཟེར་ན།

ལའོ་ད་ད་ལྟ་འདི་དངོས་གྲུབ་ལགས་ཀྱིས་གནད་འགག་ཅིག་གསུངས་སོང། རྩ་བའི་གཞིས་ཆགས་ཚང་མ་ནང་ལོགས་ལ་དེ་འདྲའི་གི་སྦྱོང་བརྡར་སྤྲད་དགོས་ཡས་དེ་གལ་ཆེན་པོ་ཆགས་ཀྱི་རེད་དེ་ཡིན་ནའི་ལྷག་པར་དུ་ད་ཡུལ་བབ་ཀྱི་གནས་བབ་ཆ་ནས། གཞིས་ཆགས་ཀོ་ལི་གལ་འདི་ཅིག་སྨན་ཁང་གྲོང་ཁྱེར་ད་ཆེ་ཁག་གི་སྨན་ཁང་ལ་ཕར་བར་དུ་ཅིག་ཡུལ་གྲུ་བྱེད་ཡས་ལ་ཆུ་ཚོད་གསུམ་དང་ཕྱེད་ཀ་ལྷག་ཙམ་འགོར་གི་ཡོད་དུས།

ལའོ་དངོས་གྲུབ་ཕུན་ཚོགས་ལགས་ད་དུས་ཚོད་རྐྱེན་པས་ང་ཚོའི་ལེ་ཚན་འདི་དེ་ག་མཇུག་སྒྲིལ་ཞུ་གི་ཡིན་ཨ་ནི་གསན་མཁན་རྣམ་པ་ཚོ་ད་ལྟ་ང་ཚོའི་གི་ལེ་ཚན་ནང་བཀའ་མོལ་ཞུ་ཡུལ་འདི་སྨན་ཞབས་པ་ཨ་མི་རི་ཀའི་ནང་བཅའ་བཞུགས་དངོས་གྲུབ་ཕུན་ཚོགས་ལགས་རེད་ད་ལྟ་དངོས་གྲུབ་ཕུན་ཚོགས་ལགས་ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྨན་ཞབས་ཚོགས་པའི་འཐུས་མི་གི་ངོ་བོའི་འོག་ནས་རྒྱ་གར་ལ་ཟླ་བ་གཅིག་ལྷག་རིང། ལྷོ་ཕྱོགས་གཞིས་ཆགས་ལྔའི་ནང་ལོགས་ལ་ས་གནས་སྨན་ཁང་གི་ལས་བྱེད་རེད་མི་མང་དེ་བཞིན་སློབ་ཕྲུག་ཚོ་ལ་སྦྱོང་བརྡར་ཁག་ཅིག་གནང་གྲུབ་ཟིན་པའི་ཀྱི་སྐོར་གླེང་མོལ་ཞུས་པ་ཡིན། བཀྲ་ཤིས་བདེ་ལེགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། Dalai Lama Fellows Contemplative Leadership Assembly། ཞེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་གོ་ལའི་ཁྱོན་ནས་སྤྱི་ཚོགས་ལ་ཕན་པའི་ཞབས་འདེགས་སྒྲུབ་མཁན་གྱི་གཞོན་སྐྱེས་འགོ་ཁྲིད་ཚོའི་འདུ་འཛོམས་ཤིག་འདས་པའི་གཟའ་མཇུག་ནས་བཟུང་ཨ་རིའི་ཝར་ཇི་ནི་ཡ་མངའ་སྡེའི་ཡུའུ་བྷི་ཨེ་གཙུག་ལག་སློབ་གཉེར་ཁང་ནང་བསྐོང་ཚོགས་གནང་བ་དང་རྒྱལ་ཁབ་ཉི་ཤུ་ཙམ་ནས་གཞོན་སྐྱེས་འགོ་ཁྲིད་དྲུག་ཅུ་ཙམ་མཉམ་ཞུགས་གནང་ཡོད་འདུག་དཀའ་ངལ་འོག་ཏུ། མྱངས་མྱོང་བའི་ཡུལ་ལུང་འདྲ་མིན་གྱི་གཞོན་སྐྱེས་འགོ་ཁྲིད་ཀྱི་ཚོགས་འདུ་གོ་སྒྲིག་ཞུ་མཁན་གཙུག་ལག་ཁང་གི་བདེ་དོན་ཚན་རིག་སྡེ་ཚན་གྱི་འགན་འཁུར་བ་ཨ་ནིལ་ཆི་མ་ཡིས། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་འདི་ལྟ་བུའི་ལས་གཞི་བརྒྱུད་ནས་ཕྱི་དངོས་པོ་དང་ནང་བསམ་བློ་ཟུང་འབྲེལ་དུ་སྦྲེལ་བའི་ཐོག་ནས་སྤྱི་ཚོགས་ལ་ཕན་རླབས་གྲུབ་ཐུབ་པའི་ཐུགས་རེ་གནང་ཡོད་རེད་ཅེས་གསུངས་འདུག། ཨ་མི་རི་ཀའི་ངོས་ནས་རྒྱ་ནག་གིས་སོ་ཉུལ་གདོང་ལེན་གྱི་ཁྲིམས་གཞི་གསར་པའི་གོ་དོན་ལག་བསྟར་བྱེད་ཕྱོགས་ཐོག་ཐུགས་འཚབ་དང་ཐུགས་སྣང་གནང་བཞིན་ཡོད་པའི་སྐོར་གསུངས་འདུག་ཡང་གསར་འགྱུར་གཞན་ཞིག་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སིམ་ལ་ས་གནས་འགོ་འཛིན་གྱིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང་མཆོག་ལ་བོད་ཀྱི་གསོ་རིག་སྨན་པའི་འཕྲོད་བཞེས་ཞབས་ཞུ་སྒྲུབ་པ་དང་ཆབས་ཅིག་མངའ་ཁུལ་དེའི་ཁྱབ་ཁོངས་སུ་བོད་མིའི་ས་ཆའི་དཀའ་རྙོག་ཡོད་པ་ཁག་སྐོར་སྙན་གསེང་ཞུས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན